རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་གའི་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་དགུ་བའི་ཚེས་བཅུ་གཉིས་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་ཉེར་དྲུག།

ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་ལ་གཅར་རྡུང་བྱས་ཡོད་པའི་གནས་ཚུལ་ཐོན་པ་རེད། སྤྱི་ཟླ་བཅུ་བའི་ཚེས་བཅུ་བདུན་ཉིན་བོད་ཀྱི་སྐད་ཡིག་ཐོབ་ཐང་འཐབ་རྩོད་པ་དང་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་ནས་སྐྱེ་རྒུ་མདའི་ཡུལ་ཤུལ་ཁུལ་ཐོག་ཏུ་རླངས་འཁོར་འཁྲུད་སའི་ཚོང་ཁང་ཞིག་སྒོ་ཕྱེ་བར་ཉེན་རྟོག་པས་ཚོང་ཁང་དེབ་སྐྱེལ་གྱི་ཐོ་འགོད་ལས་དོན་གཉེར་དགོས་ལུགས་བརྗོད་ནས་ཁོང་ཡུལ་ཤུལ་གཞུང་འབྲེལ་ཐོ་འགོད་ཁང་དུ་ཕྱིན་སྐབས་ཐོ་འགོད་ལས་དོན་མ་གཉེར་སྟབས་ཁོང་གིས་ལས་བྱེད་ཚོ་བརྙན་པར་བླངས་ཏེ་སྤྱི་ཚོགས་དྲ་ལམ་དུ་སྤེལ་རྐྱེན། ཡུལ་ཤུལ་གྲོང་ཁྱེར་སྤྱི་བདེའི་ཉེན་རྟོག་པས་ཉིན་གསུམ་རིང་བཀག་ཉར་འདྲི་རྩད་དང་གཅར་རྡུང་བྱས་ཡོད་པ་མ་ཟད། ཁོང་གིས་གཉེར་འགོ་ཚུགས་པའི་རླངས་འཁོར་འཁྲུད་ས་དེའང་བཙན་ཤེད་ཀྱིས་སྒོ་རྒྱག་ཏུ་བཅུག་ཡོད་པའི་སྐོར། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད་ལ། བོད་ནང་གི་གནས་ཚུལ་མཁོ་སྤྲོད་པས་མུ་མཐུད་དུ་བརྗོད་དོན། བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཚོང་ཁང་སྒོ་ཕྱེ་བའི་རྗེས་སུ། ས་གནས་ཉེན་རྟོག་པ་ཁག་ཅིག་ཡོང་སྟེ། ཚོང་ཁང་ཐོ་འགོད་དགོས་པའི་བཀའ་བཏང་བ་བཞིན། ཁོང་ཡུལ་ཤུལ་མི་དམངས་སྲིད་གཞུང་ཁང་དུ་ཕྱིན་ནས། ཐོ་འགོད་ལས་དོན་གཉེར་ཐབས་བྱེད་སྐབས། ཐོ་འགོད་ཁང་གི་གཞུང་འབྲེལ་ལས་བྱེད་ཚོས་ཁོང་གི་རེ་སྐུལ་ངོས་ལེན་མ་བྱས་པས། བཀྲ་ཤིས་དབང་ཕྱུག་ལགས་ཀྱིས་གནས་ཚུལ་དེ་བརྙན་དུ་བླངས་ཏེ། སྤྱི་ཚོགས་དྲ་ལམ་དུ་སྤེལ་ཡོད་པ་དང། རྗེས་སུ་ཁོང་ཡུལ་ཤུལ་གྲོང་ཁྱེར་དོ་དམ་དང་ཁྲིམས་འཛིན་སྡེ་ཁག་ཁང་ཟེར་བས་འཛིན་བཟུང་གིས། སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བས། སྲིད་གཞུང་ལ་ངོ་རྒོལ་ནག་ཉེས་བསགས་ཡོད་པའི་སྐོར་བརྗོད་ནས། ཡུལ་ཤུལ་གྲོང་ཁྱེར་སྤྱི་བདེའི་ཉེན་རྟོག་པར་རྩིས་སྤྲོད་བྱས་པ་ཡིན་པའི་སྐོར་བརྗོད་བྱུང་ལ། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཡུལ་ཤུལ་གྲོང་ཁྱེར་སྤྱི་བདེའི་ལས་ཁུངས་ལ་ཁ་པར་བརྒྱུད་ནས་འབྲེལ་བ་བྱས་ཀྱང་ཡ་ལན་བྱས་མེད་པ་རེད། བཀྲ་ཤིས་དབང་ཕྱུག་ལགས་ཀྱིས་བོད་ཀྱི་སྐད་ཡིག་གི་ཐོབ་ཐང་དང་འབྲེལ་ནས་རྒྱ་ནག་གཞུང་ལ་ཞུ་གཏུག་དང། ཁོང་གིས་ཨ་མི་རི་ཀའི་ཉིའུ་ཡོག་གི་དུས་བབ་གསར་ཁང་ལ་གནད་དོན་དེའི་སྐོར་གསུངས་བརྟེན་ནས། རྒྱ་ནག་གཞུང་གིས་ཁོང་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་དང་པོའི་ནང་དུ་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་ལྔ་བའི་ཚེས་ཉེར་གཉིས་ཉིན། རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔའི་ཁྲིམས་ཐག་བཅད་ནས་བཙོན་འཇུག་བྱས་ཡོད་པ་རེད་ལ། ཡང་འབྲེལ་ཡོད་གཞན་དེས་ཐེངས་འདིར་བཀྲ་ཤིས་དབང་ཕྱུག་ལགས་ཀྱིས་སྤྱི་ཚོགས་དྲ་ལམ་དུ་བརྙན་སྤེལ་བ་དེ་ཁོ་རང་གི་སྨྲ་བརྗོད་རང་དབང་དང་ཐོབ་ཐང་ཡིན་པའི་སྐོར་བརྗོད་ནས་ནག་ཉེས་སུ་ངོས་ལེན་བྱས་མེད་པ་དང། ཁོང་གཅར་རྡུང་བྱེད་མཁན་གྱི་ཁྲོད་དུ་ཡུལ་ཤུལ་གྲོང་ཁྱེར་སྤྱི་བདེ་ཉེན་རྟོག་ཁང་གི་འགོ་གཙོ་དང་གྲོང་ཁྱེར་སྤྱི་ཁྱབ་གཞོན་པ་ཧུ་སེ་ཟེར་བ་ཡང་ཡོད་པའི་སྐོར་འགྲེལ་བརྗོད་བྱུང་ལ། བོད་ཀྱི་གནས་ཚུལ་ལྟ་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ཀྱིས། དེང་སྐབས་རྒྱ་ནག་གཞུང་གིས་བོད་ནང་དུ་སྔར་ལས་ལྷག་པའི་དམ་དྲག་དང། དམིགས་བསལ་གྱི་ཆབ་སྲིད་བཙོན་མ་ཚོའི་སྒེར་གྱི་འཚོ་གནས་རང་དབང་སོགས་ལ་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་པ་རེད་ལ། བཀྲ་ཤིས་དབང་ཕྱུག་ལགས་ཀྱིས་སྔ་ཕྱིར་བོད་ཀྱི་སྐད་ཡིག་གི་ཐོབ་ཐང་གི་གནས་སྟངས་དང་འབྲེལ་ནས་རྒྱ་ནག་གཞུང་ལ་ཁྲིམས་གཏུག་ཐེངས་མང་བྱས་ཀྱང། རྒྱ་ནག་གཞུང་གིས་ཁོང་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ཟླ་དང་པོའི་ནང་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་ལྔ་བའི་ཚེས་ཉེར་གཉིས་ཉིན་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་འོག་ལོ་ལྔ་ཡི་བཙོན་འཇུག་གི་ཁྲིམས་ཐག་བཅད་ནའང། ཕྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་དང་པོའི་ནང་གློད་བཀྲོལ་བཏང་རྗེས། ཁོང་གིས་མུ་མཐུད་དུ་རྒྱ་ནག་གི་ཝེ་པོ་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཡུལ་ཤུལ་ཁུལ་ཚུད་བོད་ནང་གི་བོད་སྐད་ཡིག་གི་གནས་བབ་དང། སྲིད་གཞུང་ཁག་གིས་བོད་སྐད་ཡིག་གི་ཁྲིམས་སྲོལ་ལག་བསྟར་ཐད་བསམ་ཚུལ་དང་རྩོམ་ཐུང་རིགས་སྤེལ་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཞི་པའི་ནང་ཡུལ་ཤུལ་གྲོང་ཁྱེར་སྲིད་གཞུང་ལ་ཁུལ་དེའི་གཞུང་གི་ལས་ཁུངས་ཁག་དང་སློབ་གྲྭ་ཁག་ཏུ་བོད་ཀྱི་སྐད་ཡིག་བཀོལ་སྤྱོད་གཏོང་དགོས་པའི་དགོས་འདུན་གྱི་ཞུ་གཏུག་ཆེད་བཅར་སྐབས་བདེ་སྲུང་མི་སྣས་བཀག་འགོག་བྱས་འདུག་ལ། ལོ་དེའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན། ཡུལ་ཤུལ་ཉེན་རྟོག་པས་ཁོང་ཉེན་རྟོག་ཁང་དུ་འབོད་འགུག་གིས་ཆུ་ཚོད་གསུམ་རིང་འདྲི་རྩད་བྱས་ཡོད་པའི་གནས་ཚུལ་སོགས་ཐོན་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་བྱས་ཡོད་པ་རེད། ལོ་འདིའི་སྤྱི་ཟླ་བཅུ་བའི་ཚེས་ཉེར་ལྔའི་ཉིན་གྱི་སྔ་དྲོར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་དགྱེས་ཚོར་ཆེན་པོས་ཆིབས་བསྒྱུར་བསྐྱངས་གནང་མཛད་དེ། རྡ་ས་རིགས་སློབ་མ་ལག་གཉིས་དང། སེར་བྱེས་ཧར་གདོང་ཁང་ཚན། བོད་མིའི་ཚོང་ལས་སྡེ་ཚོགས། གཞན་གཙང་སྟོད་ལྷ་ངམ་ཕུན་གསུམ་སྟེ་ལྷ་རྩེ་རྫོང་དང་ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ཐུན་མོང་གིས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་པའི་ཕྱིར་དུ། སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་བྱས་ཡོད་པ་རེད། ཐེངས་འདིའི་བརྟན་བཞུགས་བསྟར་འབུལ་དང་འབྲེལ་བའི་སྔོན་འགྲོའི་ཆོ་ག་ཁག་ཅིག་སྤྱི་ཚེས་བཅུ་དགུ་ནས་བཟུང་བདུན་ཕྲག་གཅིག་གི་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་ཞྭ་སེར་བསྟན་པའི་མངའ་བདག ྋསྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་སྐུ་ཚབ་ཏུ་སེར་བྱེས་ཧར་གདོང་ཁམས་ཚན་གྱི ྋསྐྱེས་ཚང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་བརྟན་བཞུགས་ཀྱི་སྒྲུབ་རྒྱག་མཛད་འདུག་ཅིང་བརྟན་བཞུགས་དངོས་གཞིའི་སྐབས་སུ་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་མགོན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་བྱས་ཤིང། བརྟན་བཞུགས་གྲུབ་མཚམས་སུ། སེར་བྱེས་ཧར་གདོང་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ཀྱིས། སྒྲོལ་དཀར་ཡིད་བཞིན་འཁོར་ལོ་ནི་སྐུ་ཚེའི་བར་ཆད་ཞི་བར་དམིགས་བསལ་གྱི་ནུས་པ་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། གཞན་དགའ་ལྡན་ཕོ་བྲང་གི་ཡིག་ཚང་གིས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་གསལ་བསྒྲགས་གནང་བར་གཞིགས་ན། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་འབྲེལ་སྩལ་རྒྱུ་ཡིན་པ་རེད། རྒྱ་གར་ནང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས་གོ་སྒྲིག་གནང་སྟེ་རྒྱ་གར་མ་ཧ་ར་ཤི་ཏྲ་མངའ་སྡེའི་ནང་བོད་དོན་གོ་རྟོགས་ཤུགས་ཆེན་སྤེལ་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། རྒྱ་གར་ནང་འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་མཉམ་རུབ་གོ་སྒྲིག་གནང་སྟེ། བོད་དོན་རྒྱབ་སྐྱོར་ཡོང་ཐབས་དང་རྒྱ་གར་གྱི་སྤྱི་ཚོགས་སུ་བོད་དོན་གོ་རྟོགས་སྤེལ་བཞིན་པ་ལྟར། འདི་ལོ་ཡང་སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་གསུམ་ནས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་ཆོས་ཉིད་ཚེ་རིང་དང་བཀྲ་ཤིས་བདེ་སྐྱིད་ལགས་སོགས་ཀྱིས། རྒྱ་གར་ལྷོ་ཕྱོགས་མ་ཧ་ར་ཤི་ཏྲ་མངའ་སྡེ་གི་ནང་གི་ནག་པུར་གྲོང་ཁྱེར་དུ་ཆེད་བསྐྱོད་ཀྱིས། ཧིན་བོད་མཛའ་འབྲེལ་ཚོགས་པ་དང་རྒྱ་གར་བོད་ཀྱི་གྲོགས་པོ་ཚོགས་པ་སོགས་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་བསྡུ་སྐོང་གིས་བོད་དོན་རྒྱབ་སྐྱོར་ཡོང་ཐབས་ཀྱི་ཚོགས་འདུ་ཞིག་བསྐོངས་ཡོད་པ་གི་ཐོག་ཚོགས་པ་ཁག་མཉམ་རུབ་ཀྱིས་བོད་དོན་རྒྱབ་སྐྱོར་གྱི་ལས་འགུལ་ཇེ་ཆེ་སྤེལ་ཐབས་དང་ལྷག་པར་དུ་རིང་མིན་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་ནས་བཟུང་རྒྱ་གར་གྱི་སློབ་གྲྭ་ཁག་ཏུ་བོད་དོན་གོ་རྟོགས་ལས་འགུལ་ཤུགས་ཆེ་གནང་འཆར་གྱི་དམ་བཅའ་བཞག་པ་སོགས་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོར་ཁ་ཚིག་འདི་ཚེས་པ་ཉི་ཤུ་རྩ་གསུམ་ལ་ད་ཚོགས་འདུ་འདི་ང་ཚོས་ཁོང་རང་ཚོ་ད་བོད་དོན་རྒྱབ་སྐྱོར་བ་ཚོགས་པ་རང་རེད་ལ། འདི་མཉམ་དུ་ཚོགས་འདུ་ཚོགས་སྐད་ཆ་ཡང་ད་ག་རང་འདི་ནང་ལོགས་ཚོགས་འདུ་ནང་ལོགས་ལ་ད་ཁོ་རང་ཚོའི་ནས་ད་བསྡུར་ས་དམ་བཅའ་མ་ཟོས་ད་ཁོ་ཚོ་གི་ནམ་ཞག་རྒྱུན་དུ་ནས་ད་བོད་དོན་སྐོར་ལ་ཆ་ད་ག་འདྲེ་དེ་ལ་ཅིག་ཡོད་རེད་པ། ཅིག་ཤུགས་ཆེ་རྒྱ་ཆེ་དེ་འདྲེ་ག་འདྲེ་གནང་དགོས་འདུག་ལ་འདི་ཡང་ཁ་ཟི་ང་ཚོ་འདྲེ་ག་རེ་ཟེར་ཀ་མོའི་ལ་ན་ད་དེ་ག་རང་ང་ཚོ་གི་ད་སློབ་གྲྭ་ཁག་དེ་བ་ལ་ཡང་དེ་འདྲེ་ལས་ཀ་ག་འདྲེ་མཉམ་རུབ་ཐོག་ནས་ཁ་ཅིག་ན་ན་ཚོགས་པ་མང་པོ་ཡོད་རེད་པ་དེ་གའི་ཡང་ཚོགས་པ་དེ་གའི་ཕག་ཚོ་ནམ་རྒྱུན་ཞེ་དྲག་ད་ལས་ཀ་བྱེད་འདུག་ཨ་ནི་ཐུགས་ཁུར་མེད་ཙང་ཨ་མཉམ་རུབ་གི་ཐོག་ནས་འདི་བོད་དོན་སྐོར་ལ་ག་རེ་ཟེར། གོ་རྟོགས་སྤེལ་སློབ་གྲྭ་ཁག་དང་ད་ལྟ་མི་མང་ནང་ལོགས་ལ་གོ་རྟོགས་སྤེལ་དེ་འདྲའི་ལས་ཀ་འདྲ་མི་འདྲ་ཡོད་རེད་པ་དེ་འདྲས་དེ་ཁོ་རང་ཚོ་གིས་ཨ་ནི་ག་རེ་ཟེར་དམ་བཅའ་མ་ཟུར་ད་ད་ལན་དེ་ལ་མཉམ་དུ་བྱས་ནས ten December ནས་བྱས་ནས་ཤུགས་རྒྱག་གི་ཡིན་ལ་ནི་དེ་ཁོ་རང་ཚོས་གསུངས་སོང། གཞན་ཡང་རྒྱ་གར་གྱི་གྲོང་ཁྱེར་ནག་པུར་ནང་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་བཞི་ནས་བཟུང་དིག་ཤ་བྷུ་མི་དུས་ཆེན་གི་ནང་འཕགས་བོད་འབྲེལ་མཐུད་ལས་ཁང་གིས་ཆ་ཤས་བླངས་ཏེ་རྒྱ་གར་མི་མང་ཧ་ཅང་མང་བོ་འདུ་འཛོམས་གི་གོ་སྐབས་དང་བསྟུན་བོད་དོན་གོ་རྟོགས་ཀྱི་ལས་འགུལ་ཡག་པོ་སྤེལ་ཐུབ་སོང་བ་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ནས་འགྲེལ་བརྗོད་གནང་རྒྱུར། ད་ལྟ་འདི་གའི་མི་མཉམ་དུ་གལ་ཆེ་ཤོས་དེ་མི་མང་མཉམ་དུ་རོ་སྐད་ཆ་བཤད་ནས་ཕར་ཚུར་རོ་སྐད་ཆ་ག་རེ་ཟེར་འགྲེལ་བཤད་རྒྱབ་བྱས་རོ་མི་དང་མི་ཐུག་ནས་འགྲེལ་བཤད་རྒྱབ་འདུག་དེ་ཀོ་གོ་རྟོགས་དཔེ་ཤུགས་ཆེ་འདུག་མགོ་ཡང་ཚོས་པ་འདུག་ནམ་ཕ་ཆོག་ཆོག་ནས་དྲི་བ་ཡང་དྲི་འདུག་དམིགས་བསལ་གྱི་སློབ་གྲྭ་སྤུན་གི་ཐོག་ནས་ད་དྲི་བ་དེ་འདྲ་ཡོད་ར། ག་རེ་ཟེར་དེ་ལོ་གཞོན་པ་དེ་གས་སློབ་ཕྲུག་དེ་གས་དེ་གས་མཉམ་དུ་ཨ་ནི college ཕྲུ་གུ་ཁ་ཤས media དེ་འདྲ་ཐུག་སོང་ར། གོ་རྟོགས་ག་ག་ལ་གང་འཚམ་གོ་རྟོགས་ཡག་པོ་འདུག་ར། ད་ལྟ་ཆ་ལ། ཡིན་ན་ཡང་ད་ང་ཚོ་མ་སྐད་ལ་འདུག་དེ་རིང་དེ་ལ། ནག་པུར་ལ་དེ་ག་རེ་ཟེར་དིག་ཤ་བྷུ་མི་གི་དུས་ཆེན་དེ་ལ་ད། ང་ཚོ་དེ ITCO ནས་ལས་བྱེད་གཉིས་ང་རང་ཚོ་གཉིས་སླེབས་ཡོད་རེད་དེ་ཡིན་ན་མཉམ་དུ་ལ་ང་ཚོ། འདི་ཡོད་ག་རེ་ཟེར། co-convener ལགས་ར་ང་ཚོ Core Group གི co-convener Arvind Nikose ཁོ་རང་ཅན་ཁོ་རང་ནས་ཡང Wardha ནས་མི་བོད་དོན་རྒྱབ་སྐྱོར་ཚོགས་པ་རྒྱ་གར་མི་མང་པོ་ཅིག་མཉམ་དུ་ལ་ང་ཚོ་ཚང་མ་མཉམ་རུབ་གི་རེད་པ་རྒྱ་གར་བོད་པ་ང་ཚོ་ཚང་མ་མཉམ་རུབ་བྱེད་ནས་ང་ཚོ་བོད་དོན་སྐོར་ལ་གོ་རྟོགས་འདུ་རྒྱ་ཆེན་པོ་སྤེལ་འདུག་ཧང་སང་ཡང་ཡག་པོ་བྱུང་སོང་ང་རང་འདི་དྲན་གི་འདུག། འཕགས་བོད་འབྲེལ་མཐུད་ལས་ཁང་གིས་རྒྱ་གར་གི་མཁས་དབང་ཨམ་བི་ཏི་ཀར་དང་འབྲེལ་བ་གི་ས་གནས་ཡུལ་མི་གི་དུས་ཆེན་དེར། རྒྱ་གར་དང་བོད་སྐྱོབས་ཤིག་ཅེས་པ་གི་འཕྲེད་དར་དང་རྒྱ་གར་དང་བོད་ཀྱི་རྒྱལ་དར་བསྒྲེངས་ཏེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་བཞི་དགུ་གི་ལོར་རྒྱ་གར་གྱིས་རྒྱ་ནག་གཞུང་འདི་ངོས་འཛིན་བྱས་པ་གི་ཚབ་ཏུ་བོད་གཞུང་ངོས་འཛིན་གནང་ཡོད་ན། རྒྱ་གར་དང་རྒྱ་ནག་གི་བར་གི་ས་མཚམས་རྩོད་རྙོག་འདི་འབྱུང་དོན་མེད་འདུག་བཅས། མཁས་དབང་ཨམ་བི་ཏི་ཀར་གི་གསུང་ཚིག་ལུང་འདྲེན་གྱིས་བཏོན་ཏེ། རྒྱ་གར་དང་བོད་ཀྱི་ཆོས་དང་རིག་གཞུང་གི་འབྲེལ་ལམ་དང་བོད་ཀྱི་ཁོར་ཡུག་གི་དཀའ་རྙོག་གི་སྐོར། བོད་མིའི་དབུ་ཁྲིད་གོང་ས་མཆོག་གི་དགོངས་བཞེད་ལམ་སྟོན་དང། བོད་མི་ཚོས་འཚེ་བ་མེད་པ་གི་ལམ་ནས་འཐབ་རྩོད་ཀྱི་བརྒྱུད་རིམ་སོགས། ས་གནས་ཡུལ་མི་སྟོང་ཕྲག་མང་བོར་རྒྱ་གར་ཧིན་རྡི་སྐད་དང་མ་ར་ཁྲིའི་སྐད་སོགས་ཀྱི་ལམ་ནས་ངོ་སྤྲོད་གོ་རྟོགས་སྤེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གནས་དབྱུང་བཏང་ཡོད་པའི་ཐད་ལ་ཆེད་མཁས་པའི་བསམ་ཚུལ་དང་འབྲེལ་ནས་བོད་སྐྱིད་ཀྱིས་གནས་ཚུལ་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་གནང། ད་བར་དུ་གར་ཡོད་གསལ་ཁ་མེད་པར་ལྷག་གིས་ཟླ་ངོ་གཉིས་ཙམ་འགོར་བའི་རྒྱ་ནག་གི་རྒྱལ་སྲུང་བློན་ཆེན། ལི་ཧྲང་ཧྥུའུ། ཉིད་ཀྱི་རྒྱལ་སྲུང་བློན་ཆེན་གྱི་གོ་ས་ནས་གནས་དབྱུང་བཏང་ཡོད་པ་མ་ཟད། དེའི་སྔོན་ན། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གྱི་གོ་ས་ནས་གནས་དབྱུང་བཏང་ཟིན་པའི། ཆིང་ཀང་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་རྒྱུན་ལས་ཀྱི་གོ་གནས་ཀྱང་མེད་པར་བཏང་ཡོད་ལུགས། རྒྱ་ནག་གཞུང་འབྲེལ་དབུས་བརྙན་འཕྲིན་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་ཡོངས་བསྒྲགས་བྱས་ཡོད་ལ། ད་དུང་རྒྱ་ནག་དབུས་བརྙན་འཕྲིན་ཁང་གི་གསར་འགྱུར་གྱི་ནང། རྒྱ་ནག་རྒྱལ་ཡོངས།

རྒྱ་ནག་གཞུང་གིས་འདིའི་ཐད་ཀྱི་གནས་ཚུལ་ཅི་ཡང་བཏོན་མེད་པས། མང་ཆེ་བ་ཞིག་ཚོད་དཔག་རང་ཡིན་ལ། ལྐོག་ཟ་རུལ་སུངས་ཀྱི་གནད་དོན་ཞིག་ཡིན་རྒྱུ་མ་རེད། རྒྱ་ནག་གི་དཔོན་རིགས་ནང་ཁུལ་དུ། ལྐོག་ཟ་མ་བྱས་པའི་མི་གཅིག་ཀྱང་མེད། ཡིན་ཡང། ལྐོག་ཟ་རུལ་སུངས་ཟེར་བ་དེ་གཞུང་གི་ངོས་ནས་ལྐོག་ཟ་རུལ་སུངས་ལ་རྩིས་མ་རྩིས་པའི་ཁྱད་པར་ཞིག་མ་གཏོགས། ལྐོག་ཟ་རུལ་སུངས་ཚང་མ་གིས་བྱས་ཡོད། ཞི་ཅིན་ཕིང་གིས་རྒྱལ་སྲུང་བློན་ཆེན་ལ་བསྐོ་གཞག་བྱས་པའི་མི་ཞིག་གིས་ལྐོག་ཟ་རུལ་སུངས་བྱས་པ་ཙམ་གྱིས་གོ་ས་ནས་གནས་དབྱུང་གཏོང་རྒྱུ་མིན་པ་དེ་གསལ་བོ་རེད་ཅེས་གསུང་གི་འདུག་ལ། ཡང་ཁོང་གིས། དེ་ནས་ད་གཉིས་པ་དེ་དབང་ཆ་འཐབ་རྩོད་རེད། དབང་ཆ་དབང་ཆ་འཐབ་རྩོད་ཟེར་ཡ་ཅིག་ཡོང་ཡ་ཡོད་བ་མ་རེད་ད་ཞི་ཅིན་ཕིང་གི་དུས་ཚོད་ནས་དབང་ཆ་ཚང་མ་ཁོས་ཟིན་བསྡད་རེད། ད་དབང་ཆ་འཐབ་རྩོད་ཟེར་གི་དེ་ཡོད་པ་ཡིན་ན་ཨ་ནི་ཁོ་རང་ཞི་ཅིན་ཕིང་ལ་ངོ་ལོག་རྒྱག་ཡ་འདྲ་བོ་རེད། ད་དེ་འདྲ་གནས་སྟངས་ཅིག་ཆགས་དགོས་བ་རེད་དེ་འདྲ་ཅིག་ཡོང་མི་སྲིད་པ་རེད། ཁོ་རང་རྒྱལ་སྲུང་བློན་ཆེན་རེད་ཁོ་རང་གི་ངོས་ནས་ཞི་ཅིན་ཕིན་ལ་དཔེ་དེབ་ཀ་རྫི་གི་ཀར་རྩིག་ཤར་རྩིག་མཁན་གྱི་མི་སྣ་ཅིག་ཡིན་ནའི་ཨ་ནི་ཁོ་རང་རྒྱལ་སྲུང་བློན་ཆེན་གོ་གནས་སླེབས་ཡོང་མ་ཐག་གོ་གོ་གནས་ཁོ་རང་སླེབས་ཁོ་རང་ཐུབ་ཀྱི་མ་རེད་དེ་ཡིན་དུས་གང་ལ་ད་ཞི་ཅིན་ཕིན་གི་དབང་སྒྱུར་འོག་ནས་ཅིག་ཁོ་ལས་དམའ་བ་དཔོན་རིགས་གཉིས་ཀྱིས་དབང་ཆ་བརྩད་ནས་ཨ་ནི་ནས་དེ་འདྲ་རྙོག་དྲ་བྱུང་ནས་ཨ་ནི་ཞི་ཅིན་ཕིན་གིས་གནས་དབྱུང་གཏོང་དགོས་ཡ་དེ་འདྲ་གི་གནས་སྟངས་ཅིག་ཡང་ཡོང་མི་སྲིད་པ་རེད་དེ་གསལ་བོ་རེད། དེ་འདྲ་མིན་དུས་གང་ལ་ད་ག་རེ་ཡིན་ནའ་ཟེར་ཡ་དེ་དྲི་བ་དེ་སླེབས་ཡོང་གི་རེད། དེ་བཞིན་དུ། གནད་དོན་དེའི་ཐད་ལ་ཁོང་གིས་མུ་མཐུད་བྱུང་ན། རྒྱ་ནག་གཞུང་ཟེར་ན་ཞི་ཅིན་ཕིན་རེད་ད་ཞི་ཅིན་ཕིན་གྱི་འདོད་བློ་མ་གང་ཡག་གི་གནད་དོན་ཅིག་བྱུང་ཡོད་པ་རེད་བསམ་གྱི་འདུག་ད་དེ་དཔེར་ན་ད་ཞི་ཅིན་ཕིན་གྱི་དམག་གི་སྒང་ལ་འཛིན་ཡག་གི་གི་སྲིད་ཇུས་དང། ཡང་ན་ཨ་མི་རི་ཀ་ལ་སོགས་པ་ད་ཅིག་དམག་དང་འབྲེལ་བ་ཡོད་ཡག་གི་ཕྱི་འབྲེལ་གྱི་ལས་དོན་སྒང་ལ། དང་དེ་ནང་བཞིན་དམག་གི་ནང་ཁུལ་གྱི་སྲིད་ཇུས་སྒང་ད་ནང་བཞིན་ཕྱི་རྒྱལ་ཨ་མི་རི་ཀ་གཙོས་ཀྱི་ནི། དང་དམག་གི་སྡེ་ཚན་གྱི་ངོས་ནས་ཁ་གཏད་གཅོག་དགོས་ཡ། ནི་རྒྱལ་ཁབ་དེ་ཚོ་ལ། དེ་ཚོ་ཟིན་པའི་འབྲེལ་བ་དང་ནི་སྲིད་ཇུས་སྒང་ནས་ནོར་འཁྲུལ་བྱུང་བ་ཡིན་ན་ཡིན་མིན་ན་ཅིག་ཆབ་སྲིད་ཀྱི་ལངས་ཕྱོགས་སྒོ་ནས་བལྟས་ན། ད་ཞི་ཅིན་ཕིན་གྱིས་ཨ་མི་རི་ཀ་ཁ་གཏད་ཞེ་བོ་གཅོག་གི་ཡོད་ཡ་དེའི་གནས་སྟངས་འོག་ནས། ཨ་ནི་དམག་གི་སྡེ་ཚན་གྱི། རྣམ་འགྱུར་སྟོན་སྟངས་དང་ལས་ཀ་བྱེད་སྟངས་སྒང་ནས་འགྲིག་མ་འགྲིག་དེ་འདྲ་ཅིག་ཡོང་སྲིད་ཡ་མ་གཏོགས་ད་དབང་ཆ་ཐེབས་ཚུལ་དང་གོ་ས་རེ་ཟུང་གི་སྒང་ནས་ཡང་འགྲུབ་ཡ་དེ་འདྲ་སུས་ཕལ་ཆེར་ཡོང་མི་སྲིད་པ་རེད་དེ་འདི་གང་ལ་ད་ད་ལྟ་རྒྱ་ནག་གཞུང་གི་ངོས་ནས་ཕྱི་ལོག་ལ་གནས་ཚུལ་སྤེལ་མེད་དེ་གང་ལ་ད་དེའི་ཚོད་དཔག་ཙམ་མ་གཏོགས་ཨ་ནི་ཁོ་རང་འདི་རེད་ཟེར་ཤོད་ཁག་པོ་འདྲ་བོ་ཅིག་རེད་བསམ་གི། རྒྱ་ནག་གཞུང་འབྲེལ་བརྒྱུད་ལམ་དུ་གོང་བརྗོད་དཔོན་རིགས་དེ་གཉིས་ཀྱི་གོ་ས་མེད་པར་བཏང་བ་དང་མཉམ་དུ་ད་དུང་ཚན་རིག་ལག་རྩལ་ལྷན་ཁང་གི་བློན་ཆེན། ཝང་ཀྲི་ཀང་ཡང་གོ་ས་ནས་གནས་དབྱུང་བཏང་ནས་དེའི་ཚབ་ཏུ། ཡིན་ཧེ་ཅུན་བཞག་ཡོད་པ། ཡང་ལིའུ་ཁུན་གྱིས་ནོར་སྲིད་བློན་ཆེན་གྱི་གོ་གནས་བླངས་ཡོད་པའི་ཚབ། ལན་ཧྥོ་ཨན་བཞག་ཡོད་ལུགས་ཙམ་བརྗོད་པ་ལས། ད་ལྟའི་ཆར། རྒྱལ་སྲུང་བློན་ཆེན་གྱི་གོ་གནས་སུ་ཞིག་གིས་འཁུར་མིན་གསལ་ཁ་དོན་མེད། ད་ལོ་གི་ཕྱི་ཟླ་བརྒྱད་པ་གི་ཚེས་ཉི་ཤུ་རྩ་དགུ་གི་ཉིན་པེ་ཅིན་དུ་འཚོགས་པའི་རྒྱ་ནག་དང་ཨ་ཧྥེ་རི་ཁའི་ཞི་བདེའི་བདེ་འཇགས་གླེང་སྟེགས་ཚོགས་འདུ་གི་མཛད་སྒོ་གི་སྟེང། ལི་ཧྥང་ཧྥུའུ་གིས་གཏམ་བཤད་བྱས་པའི་རྗེས་ནས་ཁོང་མཐོང་རྒྱུ་མེད་པར་གྱུར་པའི་རྗེས། ལི་ཧྥང་ཧྥུའུ་གི་གོ་གནས་ཤོར་བའི་བཤད་རྒྱུན་དང་ཚོད་དཔག་སྣ་ཚོགས་ཤིག་བྱེད་བཞིན་ཡོད་ཀྱང་རྒྱ་ནག་ཕྱི་འབྲེལ་ལྷན་ཁང་དང་རྒྱལ་སྲིད་སྤྱི་ཁྱབ་ཁང་གི་མགྲིན་ཚབ་པ་དག་གིས་ལི་ཧྥང་ཧྥུའུ་གི་གནས་སྟངས་ཤེས་རྟོགས་མེད་ཚུལ་བརྗོད་ནས་གནས་ཚུལ་དེའི་སྐོར་གྱི་དྲི་བར་གཡོལ་ཐབས་བྱས་ནས་གནས་ཚུལ་དྲང་མོ་བཤད་གི་མེད།

རྒྱལ་ཁབ་ཀྱི་ཆིག་སྒྲིལ་གྱི་ལྟ་བ་ལ་ཁ་གཏད་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་པའི་སྐོར་བཤད་ཡོད་པ་རེད། གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་དེས་རྒྱ་ནག་ཁྱོན་ཡོངས་སུ་ཁྱབ་ཀྱི་ཡོད་པ་དང། ཁྲིམས་གཞི་དེའི་ནང་རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ། རྒྱལ་ཁབ་བདེ་འཇགས། མི་རིགས་ཀྱི་སྙིང་སྟོབས་ཆེར་སྐྱེད། ཞེས་པའི་བརྗོད་གཞི་དེ་ཚོ་བོད་ནང་དུ་དངོས་སུ་ལག་བསྟར་བྱེད་སྐབས་བོད་མི་རིགས་ལ་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་དང། ཁྲིམས་གཞི་དེ་དག་ལ་ཚད་གཞི་མེད་པ་ཞིག་ཡིན་སྟབས། མ་འོངས་པར་བོད་ནང་གི་བོད་མིར་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པའི་སྐོར། ད་ལྟ་སི་པེན་རྒྱལ་ཁབ་ཏུ་བཞུགས་པའི་བོད་དང་རྒྱ་ནག་གི་སྲིད་ཇུས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་ཡོད་པ་རེད། གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་དེ་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་གཅིག་ཉིན་ནས་དངོས་སུ་ལག་ལེན་བསྟར་རྒྱུ་ཡིན་འདུག་ལ། ཁྲིམས་གཞི་དེའི་ཐོག་ནས་སྤྱི་དམངས་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤེལ་རྒྱུ་གཏན་འབེབས་བྱས་པ་དང་ཆབས་ཅིག་དབུས་དང་ས་གནས་གཞུང་གཞན་སློབ་གྲྭ་དང་ཁྱིམ་ཚང་གིས་གཞོན་ནུ་ལོ་ཆུང་དང་བྱིས་པ་ཚོར་སློབ་གསོ་རྒྱག་རྒྱུ་མངོན་གསལ་དོད་པོ་ཡོང་བ་བྱ་དགོས་པའི་ཁྲིམས་གཞི་གཏན་འབེབས་བྱས་པ་དེ་ནི་རྒྱ་ནག་དམར་ཤོག་ལ་རྒྱབ་སྐྱོར་ཐོབ་ཐབས་དང་སྲིད་ཇུས་བརྟན་པོར་གནས་ཐབས་ཡིན་པ་གསལ་བོ་རེད་ཅེས་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡོད་པ་རེད། ཧོང་ཀོང་ས་གནས་སྤྱི་ཁྱབ་པ་གསར་པ་ལིས་ཅཱ་ཁྲའོ་ཟེར་བས། སྤྱི་ལོ་ཉིས་སྟོང་ཉེར་བཞི་ལོར་རྒྱལ་ཡོངས་བདེ་འཇགས་ཀྱི་ཁྲིམས་གཞི་གསར་པ་བཟོ་རྒྱུའི་ཚུལ་བཤད་ཡོད་པ་རེད། ཧྥ་རན་སིའི་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་ཉེར་ལྔའི་ཉིན་གནས་ཚུལ་སྤེལ་བ་ལྟར་ན། ཧོང་ཀོང་སྤྱི་ཁྱབ་པ་ལི་ཅཱ་ཁྲོ་ཟེར་བས་རེས་གཟའ་ལྷག་པའི་ཉིན་བརྗོད་དོན། ཕྱེད་རང་སྐྱོང་གི་གནས་ཡིན་པའི་ཧོང་ཀོང་གི་ས་གནས་ནང་དུ་སྤྱི་ལོ་ཉིས་སྟོང་ཉེར་བཞི་ལོར་ལག་བསྟར་བྱ་རྒྱུའི་ཧོང་ཀོང་རང་སོ་སོའི་རྒྱལ་ཡོངས་བདེ་འཇགས་ཀྱི་ཁྲིམས་གཞི་གསར་པ་བཟོ་རྒྱུ་ཡིན་ལུགས་བཤད་ཡོད་པ་དང། དུས་ཡུན་ཆུ་ཚོད་གསུམ་རིང་གི་ཧོང་ཀོང་ནང་གི་དྲག་གནོན་གྱི་ཁྲིམས་འཛིན་བྱས་པའི་སྐོར་གྱི་གཏམ་བཤད་དེའི་སྐབས། པེ་ཅིན་སྲིད་གཞུང་གིས་བསྐོ་གཞག་བྱས་པའི་ཧོང་ཀོང་ས་གནས་སྤྱི་ཁྱབ་པས། ཧོང་ཀོང་དེ་ནད་ཡམས་ཁྱབ་གདལ་གྱི་རྐྱེན་གྱིས་ཧོང་ཀོང་གི་དཔལ་འབྱོར་ལ་ཤུགས་རྐྱེན་ཚབས་ཆེན་ཐེབས་པ་དང། གཞན་ཧོང་ཀོང་གི་མི་འབོར་འཕེལ་རྒྱས་འགྲོ་རྒྱུ་དེ་ཤུགས་ཆུང་དུ་སོང་བ་སོགས་ཀྱི་གནས་སྟངས་འོག་ནས་སྐྱོབ་ཐབས་ཀྱི་ཐབས་ལམ་ལག་ལེན་བྱ་བཞིན་པའི་སྐོར་བཤད་པ་དང་ཆབས་ཅིག་གྲོང་ཁྱེར་དེའི་ནང་ཕྱི་ཕྱོགས་ཀྱི་སྟོབས་ཤུགས་ཀྱིས་ཤུགས་རྐྱེན་མི་ཐེབས་པའི་ཆེད་དུ། ངེས་པར་དུ་ཧོང་ཀོང་སྲུང་སྐྱོབ་བྱ་དགོས་པའི་སྐོར་བཤད་ཡོད་པ་རེད་ལ། ཡང་རྒྱལ་ཁབ་འགའ་ཤས་ཀྱིས་རང་རང་སོ་སོའི་ཁེ་ཕན་གྱི་ཆེད་དུ་རྒྱ་ནག་གིས་ཧོང་ཀོང་ས་ཁུལ་ནང་ལག་བསྟར་བྱས་པའི་རྒྱལ་ཁབ་ཞིག་ལ་ལམ་ལུགས་གཉིས་ཀྱི་སྲིད་ཇུས་གཏོར་བཤིག་གཏོང་བཞིན་ཡོད་ལུགས་བཤད་ཡོད་པ་རེད་ལ། ཨ་མེ་རི་ཀའི་ཁ་ལི་ཧྥོ་ནི་ཡའི་མངའ་སྡེའི་སྲིད་སྐྱོང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་མཇལ་འཕྲད་བྱས་ཡོད་པ་རེད་ལ། ཟླ་འདིའི་ཕྱི་ཚེས་ཉེར་ལྔའི་ཉིན་རོ་ཨེ་ཀྲི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན། ཨ་མེ་རི་ཀའི་ཁ་ལི་ཧྥོ་ནི་ཡའི་མངའ་སྡེའི་སྲིད་སྐྱོང་ནིའུ་སུམ་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་མཇལ་འཕྲད་ཀྱིས། གནམ་གཤིས་འགྱུར་ལྡོག་གི་གནད་དོན་སྐོར་གྱི་གླེང་མོལ་བྱས་ཡོད་འདུག་ལ། དེ་ནི་སྤྱི་ཟླ་བཅུ་གཅིག་པའི་ནང་དུ་འཚོགས་རྒྱུའི་ཨེ་ཞི་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོའི་དཔོན་རིགས་ཀྱི་ཚོགས་འདུ་དང། གནམ་གཤིས་ཚོགས་ཆེན་ཐེངས་ཉེར་བརྒྱད་པའི་ཚོགས་འདུའི་སྟེང་དུ། ཨ་མེ་རི་ཀ་དང་རྒྱ་ནག་གཉིས་ཀར་གནད་དོན་དེ་དག་གི་སྐོར་ནས་གྲོས་མཐུན་ཡོང་རྒྱུར་དམིགས་པ་ཡིན་པའི་སྐོར་དང། ཡང་མངའ་སྡེའི་སྲིད་སྐྱོང་ལགས་ཀྱིས། རྒྱ་ནག་གི་སྲིད་འཛིན་དང་འཕྲད་པའི་སྐབས་དེར། གནམ་གཤིས་ཀྱི་གནད་དོན་ཐད་ནས་བགྲོ་གླེང་ནན་མོ་བྱས་ཡོད་པ་མ་ཟད། ཨི་ཟི་རལ་གྱི་དམག་འཁྲུག་དང་ཧྥིན་ཁྲེན་དུག་རྫས་ཀྱི་གནད་དོན་སོགས་ཀྱི་སྐོར་ནས་ཀྱང་གླེང་མོལ་བྱས་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། ཡང་ཁོང་གིས། གནམ་གཤིས་ཀྱི་གནད་དོན་གཙོ་བོ་དེ་ནི། ཨ་མེ་རི་ཀ་དང་རྒྱ་ནག་གཉིས་མཉམ་འབྲེལ་མ་ཐུབ་པ་ཡིན་ན། གྲུབ་འབྲས་ཡག་པོ་ཞིག་ལོན་མི་ཐུབ་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། ཨ་མི་རི་ཀའི་སྲིད་འཛིན་བྷེ་ཌེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་སྤྱི་ཟླ་བཅུ་གཅིག་པའི་ནང་དུ་འཚོགས་རྒྱུའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོའི་དཔོན་རིགས་ཀྱི་ཚོགས་འདུའི་ཐོག་ཏུ་མཇལ་འཕྲད་བྱ་འཆར་ཡོད་ནའང་ད་དུང་ཚོགས་འདུའི་ཐད་ཀྱི་ར་སྤྲོད་བྱུང་མེད་པའི་སྐོར་འཁོད་ཡོད་པ་རེད་ལ། ཨ་མི་རི་ཀའི་ཁ་ལི་ཧྥོར་ནི་ཡ་མངའ་སྡེའི་སྲིད་སྐྱོང་ནིའུ་སིམ་ལགས་ཀྱིས་རེས་གཟའ་ཟླ་བ་ནས་འགོ་འཛུགས་ཀྱིས་ཧོང་ཀོང་དང་ཧྲིན་ཀྲིན་བཅས་ལ་གཞུང་དོན་ཕྱོགས་བསྐྱོད་གྲུབ་པའི་རྗེས་སུ་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་འབྱོར་བ་ཞིག་ཡིན་པ་རེད། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ཞེས་པའི་ནང་དུ་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་བོད་ནང་གི་ཆུའི་ཐོན་ཁུངས་ཀྱི་འཛུགས་སྐྲུན་ལས་གཞི་ཁག་གི་གནས་ཚུལ་ལ་འཁྱོག་བརྗོད་བྱེད་བཞིན་ཡོད་པའི་ཐད། འབྲེལ་ཡོད་ཆེད་མཁས་པར་བོད་སྐྱིད་ཀྱིས་བཅར་འདྲི་བྱས་པ་ཞིག་ལ་གསན་རོགས་གནང། གོང་དུ་ངོ་སྤྲོད་བྱས་པ་ལྟར་རྒྱ་ནག་གཞུང་འབྲེལ་གོ་ལ་གི་དུས་བབ་ཟེར་གོ་ནོ་གིས་གཟའ་འཁོར་སྔོན་མ་གི་ནང་ང་གནས་ཚུལ་ཟིག་འདོན་སྤེལ་བྱས་ཡོད་པའི་ནང། འདི་ལོ་གི་ཕྱི་ཟླ་བརྒྱད་པའི་ནང་སུའེ་ཌན་གི་རྒྱལ་ས་སི་ཊོག་ཧོམ་ལ་ཚོགས་པའི་འཛམ་གླིང་ཆུ་གི་གཟའ་འཁོར་ཟེར་གོ་ནོ་གི་ལྷན་ཚོགས་སུ། བོད་ནང་གི་ཆུ་གི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་གཏོང་ཕྱོགས་ཀྱི་ཐད་ལ་ཨ་རིའི་གཞུང་དང་ཕྱི་ཕྱོགས་ཀྱི་བོད་མི་གི་ཕྱོགས་ནས་རྒྱ་ནག་གཞུང་ལ་ཁ་རྡུང་བཏང་སྟེ་རྒྱལ་སྤྱིའི་སྤྱི་ཚོགས་མགོ་སྐོར་བསླུ་བྲིད་གཏོང་ཐབས་བྱས་ཡོད་ལུགས་བསྙོན་འཛུགས་བྱས་ནས་རྒྱ་ནག་གཞུང་གིས་བོད་ནས་བརྒྱུད་པའི་གཙང་བོ་དང་ཆུ་གི་ཐོན་ཁུངས་ཁག་སྐྱེ་ཁམས་ཁོར་ཡུག་གི་གནས་བབ་དང་བསྟུན་པའི་སྒོ་ནས་བེད་སྤྱོད་གཏོང་གི་ཡོད་ཅེས་གསལ་སྟོན་བྱས་མིན་ལ་མ་ལྟོས་པར་ཕྱི་ཕྱོགས་ཀྱི་བོད་མི་དང་ཁོར་ཡུག་ཉམས་ཞིབ་པ་ཚོས་བཤད་པ་ལྟར་ན་རྒྱ་ནག་གཞུང་གིས་རྒྱལ་ནང་གི་དཔལ་འབྱོར་འཕེལ་རྒྱས་ཀྱི་དགོས་མཁོ་ལ་གཞིགས་ནས་རང་སྣང་གང་དྲན་གྱིས་ཆུ་རགས་རྒྱག་པ་དང་གཙང་བོ་ཁ་སྒྱུར་ལ་སོགས་རང་བྱུང་གི་སྐྱེ་ཁམས་ཁོར་ཡུག་དང་དེའི་རྒྱུན་གནས་ལ་གནོད་གཞི་གི་ལས་གཞི་འདྲ་མིན་བརྩམས་དང་རྩོམ་བཞིན་པའི་ཉེར་ལེན་གྱིས། མདོ་དབུས་མཐོ་སྒང་གི་སྐྱེ་ཁམས་ཁོར་ཡུག་ལ་གསབ་ཏུ་མེད་པའི་གནོད་སྐྱོན་བཏང་ཡོད་པའི་ཁར། གཙང་བོ་ཁ་སྒྱུར་ལ་སོགས་ཆུ་གི་ཐོན་ཁུངས་འཛུགས་སྐྲུན་དང་བེད་སྤྱོད་དང་འབྲེལ་བའི་ལས་གཞི་འདྲ་མིན་གྱི་འོག་ས་ཆ་གི་ཐོབ་དབང་ཤོར་བའི་ས་གནས་ཀྱི་བོད་མི་ཚོ་ལ་གུན་གསབ་རག་གི་མེད་པ། ཆུའི་ཐོན་ཁུངས་དང་ཁོར་ཡུག་ཉམས་ཞིབ་པ་དག་གིས་འགྲེལ་བརྗོད་གནང་གི་ཡོད་ལ། དེ་བས་གོང་གི་གནད་དོན་འདི་དང་འབྲེལ་ནས་ཉེ་བའི་ཆར། སུའེ་ཌན་གི་རྒྱལ་ས་སི་ཊོག་ཧོམ་ལ་ཚོགས་པའི་འཛམ་གླིང་ཆུ་གི་གཟའ་འཁོར་ཟེར་གོ་ནོ་གི་ལྷན་ཚོགས་སུ་ཆེད་དུ་མཉམ་ཞུགས་གནང་བ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་དུ་ཁོར་ཡུག་གི་ཐད་ལ་ཞིབ་འཇུག་དང་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར། གཙོ་བོ་ཧི་མ་ལ་ཡའི་ས་ཁུལ་གྱི་ཆུ་གི་གནས་སྟངས་ཀྱི་སྐོར་ལ་ཚོགས་འདུ་དེ་བཀོད་སྒྲིག་བྱས་པ་ཞིག་ཡིན་ལ་ཚོགས་འདུ་དེའི་ཐོག་དམིགས་བསལ་རྒྱ་ནག་གཞུང་གིས་ཆུ་དང་འབྲེལ་བའི་སྲིད་ཇུས་གང་འདྲ་ཞིག་འཛིན་གྱི་ཡོད་པའི་ཐད་ལ་གྲོས་བསྡུར་བྱུང་ཡོད་པར་སོང། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གྱིས་འདི་འདྲ་བཤད་ཀྱི་ཡོད་ཅེས་ཁོ་མོས། ད་དེ་ད་ལྟ Global Times གི་ད་ལྟ་རྒྱ་ནག་གཞུང་གི་ཨ་ནི་ད་ལྟ་དྲ་རྒྱ་གི་དེ་ནང་ལ་ད་བཤད་བྱས་ན་ཨ་ནི་ཚོགས་འདུ་དེ་ད་གཙོ་བོ་དེ་ཨ་ནི་ཁོ་རང་ཚོ་གི་དམིགས་ཡུལ་དེ་ཨ་ནི་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡ་དང་ཨ་ནི་དེ་ཡང་ད་ཨ་རི་གཞུང་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་གིས་ཨ་ནི་རྒྱ་ནག་གི་ལ་སྐྱོན་བརྗོད་བྱེད་ཡ་དང་དེ་འདྲའི་གི་རེད་འདུག་ལབ་ནས་ཨ་ནི་ཁོ་རང་ཚོ་གིས་བཤད་ཡོད་རེད། རྒྱ་ནག་གིས་ཨ་ནི་བོད་ནང་ལ་ད་སྲིད་ཇུས། ཆུ་དང་འབྲེལ་བའི་དུས་ན་དཔེ་སྲིད་ཇུས་ཡག་པོ་ཡོད་རེད་དེ་འདྲས་བཤད་ཡོད་རེད་ད་ཡིན་ན་ཡང། དངོས་གནས་བྱས་པ་ཡིན་ན་ད་དེ་སྤྱིར་བཏང་ཁོ་རང་རྒྱ་ནག་གཞུང་གིས་བཤད་ཀྱི་ཡོད་དུས་ག་ལ། ཅིག་ང་རང་ཚོ་གིས་ཡིད་ཆེས་དགོས་ཡ་དང་བདེན་པ་ཅིག་ཆགས་ཀྱི་ཡོད་མ་རེད། རྒྱ་གཞུང་གི་གསར་ཤོག་གོ་ལ་གི་དུས་བབ་ཟེར་བ་དེས་ཚོགས་འདུ་ལ་བཅར་མཁན་བོད་མི་དང་ཨ་རི་གཞུང་ལ་ཆུ་ཤོར་སྐྱོན་བརྗོད་བྱས་པ་དང་མཉམ་དུ། བོད་ཀྱི་ཆུ་གི་ཐོན་ཁུངས་ཁག་ལ་སྲིད་ཇུས་ཡག་པོ་འཛིན་གྱི་ཡོད་རྫུ་བྱེད་ཀྱི་ཡོད་ཀྱང། དེ་ནི་རྒྱ་གཞུང་གིས་བྱེད་ཀྱི་ཡོད་པའི་ཆ་ནས་ཡིད་ཆེས་བྱེད་དགོས་པ་ཟིག་རེད། བདེན་པ་ཟིག་ཆགས་ཀྱི་མེད་ཅེས་དང། དེ་བས་ཁོ་མོས། གང་ཟེར་ན། རྒྱ་ནག་གཞུང་གིས་ད་ལྟ། ང་ཚོ་བོད་ནང་གི་ཆུ་བོ་དེའི་སྒང་ལ་གནས་སྟངས་གཅིག་བྱ་འདོད་ག་ལ་བོད་ནང་གི་ཆུ་བོ་དེ་ཚོ་ཚང་མ་ལ་ཆུ་རགས་རྒྱག་གི་ཡོད་པ་དང་ད་དཔེར་ན་མེ་ཀོང་ནང་ལ་ཁོང་རང་ཚོ་གི་ཆུ་རགས་བཅུ་གཅིག་བརྒྱབ་ཡོད་པ་དང་དེ་ནས་ཡར་ཀླུང་གཙང་པོ་འདྲ་བོ་ཅིག་ཆ་བཞག་པ་ན་ཆུ་རགས་ད་ལྟ་གཅིག་བརྒྱབ་པ་ད་དུང་གསུམ་རྒྱག་ཡ་ཡོད་པའི་དེ་འདྲའི་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། རྒྱ་གཞུང་གིས་རྒྱལ་མོ་རྔུལ་ཆུ་གི་འབབ་རྒྱུད་དུ་ཆུ་རགས་བཅུ་གཅིག་བརྒྱབ་ཡོད་པ་མ་ཟད་ཡར་ཀླུང་གཙང་པོ་གི་རྒྱུད་ལ་ཆུ་རགས་གཅིག་བརྒྱབ་ཡོད་ལ་ད་དུང་དེའི་ཁར་ཆུ་རགས་གསུམ་རྒྱག་རྒྱུ་གི་འཆར་གཞི་ཡོད་པར་སོང་དེ་འདྲ་གི་གནས་སྟངས་ཀྱི་འོག་ཏུ་བོད་པ་ཙམ་ཞིག་མ་ཡིན་པར་བོད་དང་ས་འབྲེལ་གྱི་ཁྱིམ་མཚེས་ཡུལ་གྲུ་ཁག་ལ་དོ་ཕོག་ཆེན་པོ་ཐེབས་ཀྱི་ཡོད་པ་ཡོངས་གྲགས་ཀྱི་གནས་ཚུལ་ཟིག་ཡིན་དེས་ན་དོགས་པ་སྐྱེ་དགོས་པ་ཟིག་གང་ཡང་མེད་ལ་ཚན་རིག་དང་སྤྱི་ཚོགས་ཚན་རིག་གི་སྟེང་ནས་ར་འཕྲོད་བྱུང་ཡོད་ཅེས་དང་དེ་བཞིན་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་ནས་མུ་མཐུད་གསུངས་ན་རྒྱ་གཞུང་གིས་རྒྱལ་མོ་རྔུལ་ཆུ་དང་ཡར་ཀླུང་གཙང་པོ་གི་འགྲམ་ངོགས་སུ་ལས་གཞི་ཡག་པོ་རྩོམ་གི་ཡོད་ལུགས་ཤོད་ཀྱི་ཡོད་པ་རེད་མོད་འོན་ཀྱང་རྒྱ་ནག་གིས

སྤྲད་ཀྱི་མེད་པ་དང་ཉམས་ཞིབ་བྱེད་ཡས་དེ་ག་རེ་བྱས་ནས་བཏང་གི་མེད་པ་དེ། ཁོ་རང་ཚོ་གིས་ལན་ཅིག་རྒྱག་དགོས་ཡོད་པ་དེ་གསལ་བོ་ཆགས་ཀྱི་ཡོད་རེད་བོད་ནང་འདྲ་བོ་ཅིག་ཆ་བཞག་པ་ཡིན་ན་ཅིག་ཆུ་རགས་ག་ཚོད་སུ་བརྒྱབ་ཡོད་མེད་དེ་ཆུ་རགས་དེ་ཚོ་བརྒྱབ་ནས་དེའི་གི་གཡས་གཡོན་གི་ཅིག་མི་འབོར་དེ་ཚོ་ལ་ག་ཚོད་སུ་དོ་ཕོག་འགྲོ་ཡོད་མེད་དེ་འདྲས་ཀྱི་ཐོག་ནས་ཁག་པོ་ཅིག་གནས་ཚུལ་གསལ་བོ་ཅིག་ཡོད་མ་རེད། རྒྱ་གཞུང་གིས་བོད་ནང་གི་ཆུ་གི་ཐོན་ཁུངས་ཁག་ལ་བདག་གཅེས་བྱེད་ཀྱི་ཡོད་ལུགས་ཤོད་ཀྱི་ཡོད་རུང་ཆུ་རགས་འཛུགས་སྐྲུན་བྱེད་ས་ལ་ཞིབ་འཇུག་གི་གོ་སྐབས་མི་སྤྲོད་པ་དང་ཞིབ་འཇུག་བྱེད་མཁན་མི་གཏོང་བའི་རྒྱུ་མཚན་ཅི་ཡིན་མིན་རྒྱ་ནག་གི་ངོས་ནས་ལན་ཟིག་རྒྱག་དགོས་ཀྱི་རེད་ལ། བོད་ནང་ཆུ་རགས་བརྒྱབ་པའི་ཉེར་ལེན་གྱིས་ས་གནས་བོད་མི་ཚོ་གི་གནས་སྟངས་ལ་དོ་ཕོག་གང་འདྲ་ཟིག་བྱུང་ཡོད་མེད་གནས་ཚུལ་གསལ་བོ་གང་ཡང་མེད་པ་དེས། གནས་སྟངས་དེ་དག་གི་ཐོག་ལ་ཁ་གསལ་བོ་མེད་པ་དང་གནད་དོན་གང་ཟིག་ཡིན་ཡང་ཁ་གསང་པོ་བྱས་ནས་ཤོད་ཀྱི་མེད་པ་དེ་གསལ་བོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་སྤྱིར་བོད་དང་འབྲེལ་བའི་ཁོར་ཡུག་ཞིབ་འཇུག་པ་དང་ཆེད་མཁས་པ་དག་གིས་བརྗོད་དོན་ལྟར་ན། རྒྱ་ནག་གིས་བོད་ནང་གང་བྱུང་ཆུ་རགས་འཛུགས་སྐྲུན་དང་ཆུ་མཛོད་བསྐྲུན་པའི་ཉེར་ལེན་གྱིས་འཇིག་སླ་བའི་བོད་ཀྱི་རང་བྱུང་གི་གནོད་སྐྱེལ་དང་སྐྱེ་ཁམས་ཁོར་ཡུག་བསྐྱར་གསོ་དཀའ་བའི་གནས་སྟངས་བཟོས་ཡོད་པ་མ་ཟད་མདོ་དབུས་མཐོ་སྒང་གི་ཕྱོགས་ནས་འབབ་པའི་གཙང་པོ་ཁག་ལ་ཆུ་རགས་ལ་སོགས་ལས་གཞི་འདྲ་མིན་བརྩམས་པའི་ཉེར་ལེན་གྱི་འོག་ཏུ་རྒྱུག་ཆུ་འབག་བཙོག་བཟོས་པ་དང་མཚུངས་སུ་གཙང་པོ་ཁ་སྒྱུར་དང་དེའི་ཤུགས་རྐྱེན་གྱི་འོག་བོད་དང་ས་འབྲེལ་རྒྱ་གར་བརྩིས་པའི་ཧི་མ་ལ་ཡའི་རི་རྒྱུད་གྱི་ཁྱིམ་མཚེས་ཡུལ་གྲུ་ཁག་གི་མི་གྲངས་དུང་ཕྱུར་མང་པོ་གི་འཚོ་གནས་དང་དེ་དག་གི་དཔལ་འབྱོར་འཕེལ་རྒྱས་ལ་ཐད་ཀར་ཉེན་ཁ་འཕྲད་ཀྱི་ཡོད་དེས་ན་ཕྱི་ཕྱོགས་ཀྱི་བོད་མི་དང་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གིས་བོད་ནང་སྤེལ་བཞིན་པའི་ཆུ་གི་ཐོན་ཁུངས་དང་འབྲེལ་བའི་འཛུགས་སྐྲུན་ལས་གཞི་དང་འབྲེལ་བའི་ཆུའི་ཐོན་ཁུངས་བེད་སྤྱོད་ལོག་པར་གཏོང་གི་ཡོད་པའི་སྐྱོན་འཛུགས་ཀྱི་རིགས་བཟློག་ཐབས་ཀྱི་ཆེད་དུ་རྒྱལ་སྤྱིའི་སྤྱི་ཚོགས་མགོ་འཐོམ་དུ་འཇུག་གི་ཡོད་པ་རེད་ཟེར། རྒྱ་ནག་དམར་གཞུང་གིས་གོ་ལ་གི་དུས་བབ་ཅེས་འབོད་པའི་གཞུང་འབྲེལ་གྱི་གསར་ཤོག་དང་བརྒྱུད་ལམ་ཁག་སོ་སོ་གི་ཆབ་སྲིད་ཀྱི་དམིགས་ཡུལ་སྒྲུབ་རྒྱུ་གི་ཆེད་དུ་རྒྱལ་སྤྱི་གི་སྟེང་ང་དྲིལ་བསྒྲགས་ཀྱི་ལག་ཆ་ཁོ་ནར་བེད་སྤྱོད་གཏོང་གི་ཡོད་པ་ལས་རང་དབང་ལྡན་པའི་གསར་འགྱུར་བརྒྱུད་ལམ་ཞིག་ཏུ་ངོས་འཛིན་གནང་གི་མེད། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་བོད་ཁུལ་གྱི་མཚོ་དང་ཆུ་སྲུང་སྐྱོབ་བྱེད་པའི་ལས་དོན་ཁག་ཡར་རྒྱས་ཚུགས་ཚད་འབྱུང་ཐབས་སུ་གཞུང་གི་ངོས་ནས་ཤུགས་རྒྱག་གི་ཡོད་ལུགས་དང། བོད་ཁུལ་གྱི་སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་དང་དེའི་གནས་བབ་ཡར་རྒྱས་གཏོང་རྒྱུ་ནི་ཁ་ཚ་དགོས་གཏུགས་ཀྱི་གནས་ཚུལ་ཡིན་ཟེར་ཕྱི་ཕྱོགས་སུ་དྲིལ་བསྒྲགས་བྱེད་ཀྱི་ཡོད་ན་ཡང་དོན་དངོས་ཀྱི་གནས་སྟངས་དེ་ལས་ལྡོག་སྟེ། བོད་ནང་གང་བྱུང་གཏེར་ཁ་སྔོག་འདོན་དང་ཆུ་མཛོད་གསར་རྒྱག། ཆུ་རྒྱུན་དཀྲུགས་ནས་ལྷོ་ཆུ་བྱང་འདྲེན་བྱེད་པ་སོགས་ཀྱི་ཉེར་ལེན་ལ་བརྟེན་ནས་ད་ཆ་བོད་ནང་རང་བྱུང་གི་གནོད་འཚེ་མང་དུ་འགྲོ་བ་དང་ཆར་ཆུ་དུས་སུ་མི་འབབ་པའི་སྣང་ཚུལ་གྱི་རིགས་བྱུང་དང་འབྱུང་བཞིན་པ། ཁོར་ཡུག་ཉམས་ཞིབ་པ་དང་ཆེད་མཁས་པ་ཚོས་ཞིབ་འཇུག་གི་ལམ་ནས་གསལ་སྟོན་གནང་གི་ཡོད་དེས་ན། རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ཀྱིས་རྒྱ་མི་མང་པོ་བོད་ནང་གནས་སྤོར་བྱས་པའི་ཉེར་ལེན་གིས་བོད་ཀྱི་རང་བྱུང་སྣོད་བཅུད་དང་ཆག་ཕོ་ལ་རིགས་གསུམ་མི་རིགས་ཀྱི་ངོ་བོ་དང་བཅས་པ་ཚར་འགྲོ་གི་ཡོད་པའི་གནས་སྟངས་གསལ་སྟོན་དང་འབྲེལ་རྒྱ་གཞུང་གིས་བོད་ནང་འཛུགས་སྐྲུན་ཡར་རྒྱས་དང་ཁོར་ཡུག་སྲུང་སྐྱོབ་ལ་ལེགས་སྐྱེས་ཆེན་པོ་བཞག་ཡོད་ཅེས་དུས་ནས་དུས་སུ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་དྲིལ་བསྒྲགས་གང་ཐུབ་བྱེད་ཀྱི་ཡོད་པ་དེ་ལྟར་ཡང་དོན་དངོས་སུ་ད་ལྟའི་རྒྱ་ནག་གི་སྲིད་ཇུས་གི་འོག་འབྲོག་པ་གྲོང་རྡལ་ཅན་དུ་བསྒྱུར་བ་བྱས་པའི་སྲིད་ཇུས་གི་རྐྱེན་གྱིས་བོད་མི་རིགས་ཀྱི་ངོ་བོ་མཚོན་པའི་རིག་གནས་སྤྱི་དང་ནང་སྒོས་སུ